ཡ་ད། ཧ། ང་ཚོ་དེ་རིང་འདི་ནས་མར་འགྲོ་ཡ་དེ་ད། ཧ། འདོད་པ་ད་དེ་དགག་པ་དེ་རེད་དོ། ཅི་དང་ད་ཁ་སང་ང་ཚོ་འགྲོ་ཡ་དེའི་ནང་ལོགས་ལ། ཧ། ད་མི་འཐད་པ་འདོད་པ་དེ་དགག་པ་ལ། འདོད་པ་བརྗོད་པ་དང་དེ་དགག་པ་ཟེར་བྱས་གཉིས་ཡོད་བ། ད་གཉིས་པ་དེ་དགག་པ་ལ་ཟེར་དེ་ལབ་བྱས་ར་བ་ད་རེ། ཨེ་ནས་ད་གཉིས་པ་དེ་དགག་པ་ལ་ཟེར་ལབ་དུས་གཙོ་བོ་གཙོ་བོ་དེ་ང་ཚོ་དེ་ཡིན་པ་འཕགས་པ་རྗེས་འབྲང་དང་བཅས་པས་དེ་ནས་ཡེ་ཤེས་ཆོས་སྐུ་དེ་གཙོ་བོ་ད་མ་ངོ་བོ་ཉིད་སྐུ་ལས་ཐ་དད་དུ་མ་བཞག་པ་ཅིག་གཉིས་ཀ་མཉམ་པོ་སྦྱར་བྱས་ར་བ་ད་གཙོ་བོ་སྐུ་གསུམ་དུ་འདོད་པ་ཟེར་དེ་བཞག་ཡོད་ར་བ་འོ་དེའི་འདོད་པ་དེ་བརྗོད་ཚར་དུས་སྒང་ལ་ད་ང་ཚོ་ཨེ་གཉིས་པ་དེ་དགག་པ་ལ། སྐུ་གསུམ་དུ་འདོད་པ་ལས་གཞན་སྐུ་བཞིར་འདོད་པ་དག་ན་རེ། སངས་རྒྱས་ཀྱི་ས་ཐམས་ཅད་ངོ་བོ་ཉིད་ཨ་ནི་ལོངས་སྤྲུལ་གསུམ་དུ་གྲངས་ངེས་པའམ། བྱས་ཙང་སངས་རྒྱས་ས་ཡི་གི་སྐུ་ཡང་ན་སངས་རྒྱས་ས་ཡི་གི་ཡོན་ཏན་ཐམས་ཅད་ངོ་བོ་ཉིད་སྐུ་དང་ལོངས་སྐུ་དང་དེ་ག་ནང་བཞིན་སྤྲུལ་སྐུ་གསུམ་དུ་གྲངས་ངེས་པ་རེ་བ་གྲངས་ངེས་པའམ། ཡང་ན་ཡེ་ཤེས། རེ་བ་ཡེ་ཤེས་སྐུ་ཟེར་ལབ་དུས་ཡེ་ཤེས་ཆོས་སྐུ། ངོ་བོ་ཉིད་ལས་ཟེར་ལབ་དུས་ངོ་བོ་ཉིད་སྐུ་ལས་གཞན་དུ་མི་འདོད་པ་དེ་དག་གི་ལྟར་ན། ཡེ་ཤེས་ཆོས་སྐུ་ངོ་བོ་ཉིད་སྐུ་ལས་ཟུར་དུ་མ་ཕྱེས་པ་བྱས། རེ་བ། གཞན་དུ་མི་འདོད་པ་ད་སྐུ་གསུམ་དུ་འདོད་པ་དེ་དག་གི་ལྟར་ན། སངས་རྒྱས་ཀྱི་སར་གདོན་མི་ཟ་བར་ཁས་བླང་དགོས་ཤིང་ག་རེ་ཟེར་ན་ཡེ་ཤེས་ཆོས་སྐུ་དེ་སངས་རྒྱས་ཀྱི་སར་གདོན་མི་ཟ་བ་ཟེར་དུས་ཐེ་ཚོམ་མེད་པ་ཡིན་གཅིག་ཁས་ལེན་དགོས་རེད། ཨ་ནི་དེ་འདྲ་བའི་ཁས་བླངས་པའི་ཡེ་ཤེས་ཆོས་སྐུ་དེ་ཁྱད་པར་གསུམ་སྟེ། རེ་བ། ཁྱད་པར་གསུམ་དང་ལྡན་པའི་གི་ཡོན་ཏན་རྣམས་སངས་རྒྱས་ཀྱི་སར། ཁས་ལེན་པ་དེ་ཁྱོད་ལྟར་ན་མི་འཐད་པ་དང། མི་འཐད་པ་དང་ཇི་ལྟར་ན་སྐུ་དེ་གསུམ་གྱིས་བསྡུས་ཏེ་མ་བསྡུས་པའི་ཕྱིར། རེ་བ་ཁྱད་པར་གསུམ་དང་ལྡན་པའི་གི་སངས་རྒྱས་ཡི་ས་ཡི་གི་ཡོན་ཏན་དེ་དག། རེ་བ་སངས་རྒྱས་ཡི་སར་ཁས་ལེན་པ་དེ་མི་འཐད་པ་ཡིན་པ་དང། རྒྱུ་མཚན་ཅི་བྱས་ན་ཡང་ན་རྒྱུ་མཚན་ཇི་ལྟར་ན། དེ་ནས་ངོ་བོ་ཉིད་དང་ལོངས་སྤྲུལ་གྱི་སྐུ་གསུམ་དུ་མ་འདུས་པའི་ཕྱིར། སྐུ་གསུམ་དུ་བསྡུས་ཏེ་མ་འདུས་པའི་ཕྱིར་རོ། དུ་བྱས། འོ་ན་ཁྱད་པར་ག་རེ་ཡོད་རེད་ཟེར་ན་ཁྱད་པར་དེ་ལ་གསུམ་ཡོད་རེད། ཁྱད་པར་གསུམ་ནི་དང་པོ་ངོ་བོའི་ཁྱད་པར་དེ་ནས་གཉིས་པ་སྤངས་པའི་ཁྱད་པར་གསུམ་པ་བྱེད་ལས་ཀྱི་ཁྱད་པར་ཟེར་ནས་ཁྱད་པར་གསུམ་བཞག་བྱས་ནས་ངོ་བོའི་ཁྱད་པར་གཟུང་འཛིན་གཉིས་སུ་མེད་པའི་ཀྱི་སེམས་དང་སེམས་ལས་བྱུང་བའོ། རེད་བ། གཟུང་འཛིན་གཉིས་སུ་མེད་པ། ལབ་དུས་ད་ང་ཚོ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཟེར་གྱི་རེད་བ། འོ་དེ། ངོ་བོ་སེམས་དང་སེམས་བྱུང་ཡིན་པ་རྣམ་པ་བདེ་སྟོང་གཉིས་སུ་མེད་པའི་མེད་པ་ཟེར་གོ་རེད་བ། འོ་དེ་འདྲ་རེད། ཨ་སྤངས་པའི་ཁྱད་པར་ཟེར་ལབ་དུས་སྤང་བྱ་ག་རེ་སྤངས་པ་རེད་ལབ་ན། དྲི་བཅས་གནས་ཡོངས་སུ་གྱུར་པས་དྲི་མ་མཐའ་དག་དང་བྲལ་བར་ཞུགས་པའོ། སྔོན་སློབ་པ་ལམ་གྱི་གནས་སྐབས་སུ། སེམས་དང་སེམས་ཀྱི་ཁྱད་པར་དེ་དག་དྲི་མ་དང་བཅས་པ་བྱས་ཨ་ནི་ལམ་གོམས་པའི་སྟོབས་ཀྱིས་དྲི་མ་དང་བཅས་པའི་སེམས་དེ། དྲི་མ་དང་བཅས་པ་ལས་གནས་ཡོངས་སུ་གྱུར་ནས་དྲི་མ་མཐའ་དག་དང་བྲལ་བའི་ངོ་བོར་ཞུགས་པ་བྱེད་སྤངས་པའི་ཁྱད་པར་ཏེ། ཨེ་ནས་བྱེད་ལས་ཀྱི་ཁྱད་པར་དེ་ལ། རྣལ་འབྱོར་པའི་ཀུན་རྫོབ་རྗེས་ཐོབ་ཏུ་དོན་ཁྱད་པར་གྱི་གཟུགས་སྐུ་གཉིས་སུ་སྣང་བ་བསྐྱེད་པའི་སྒོ་ནས་གདུལ་བྱ་ལ་ཆོས་སྟོན་པ་དང་སོགས་པས་ཆོས་སྟོན་པ་ལ་སོགས་པ་ཡོད་དེ་དུས་ཆོས་སྟོན་པ་དང་སོགས་སྒྲའི་ནང་ལོགས་ལ། འུར་འགྱེད་པའི་གི་དོང་ཅེས་བྱ་བར་མཛད་པའོ། འུར་འགྱེད་པ་ལ་སོགས་པ་དཔེར་ན་ང་ཚོ་སྐུ་རྫུ་འཕྲོ་གཅིག་ཁྱོད་འཕྲོ་རུ་སུ་ཡོད་ར་བ། འདུལ་བཞི་ཡིད་འདོན་པར་བྱེད་པའི་གི་ཐབས་སུ། སྐུ་རྫུ་འཕྲོ་གཅིག་ཁྱོད་འཕྲོ་དུ་སོང་གྱེས་ཏེ་སུ་རུ་བ་ཐོ་ཀུན་རྒྱུད་སུ་ནི་ཡོད་ར་བ། འོ་ཐོག་སུ་བྱས་ནས། འུར་འགྱེད་པ་ལ་སོགས་པའི་གི་དོང་ཅེས་བྱ་བར་བྱ་བའོ། ད་གཙོ་བོ་ག་ལ་སོང་བོ་ར་ཟེར་ན། དཔེར་ན། བྱེད་ལས་ཀྱི་ཁྱད་པར་རྣལ་འབྱོར་པའི་རྗེས་ཐོབ་ཏུ་དོན་ཁྱད་པར་གྱི་གཟུགས་སྐུ་གཉིས་སུ་སྟོན་པ་ཟེར་ལབ་དུས་དཔེར་ན། ད་སློབ་པ་འཕགས་པ་དེ་ཚོ་ཡིན་ན་མཉམ་གཞག་གི་གནས་སྐབས་སུ་ཆོས་ཉིད་ལ་མཉམ་པར་བཞག་བྱས་ནས་རྗེས་ཐོབ་ཀྱི་གནས་སྐབས་སུ། སངས་རྒྱས་ལ་སོགས་པ་ལས་གདམས་ངག་ཉན་གོ་གི་ཡོད་པ་ཡིན་ཙང་རྗེས་ཐོབ་ཀྱི་སྐབས་སུ། སངས་རྒྱས་རང་གི་ཕ་གིའི་ཡེ་ཤེས་ཆོས་སྐུས་བདག་རྐྱེན་བྱས་ནས་གཟུགས་སྐུ་རྣམ་པ་གཉིས། རེ་བ་ད་མེ་ལོང་ལྟ་བུའི་ཡེ་ཤེས་ཉིད་གདགས་གཞིར་བྱས་ནས་གདུལ་བྱ་ལ་གཟུགས་སུ་འཆར་བ་རེད་ཟེར་གོ་རེ་བ་གཟུགས་སྐུ་རྣམ་པ་གཉིས་པོ་དེ་ཡིན་པ་ཡིན་ཙང་གཟུགས་སྐུ་རྣམ་པ་གཉིས་གདུལ་བྱ་ལ་སྣང་བ་བསྐྱེད་པའི་སྒོ་ནས་གདུལ་བྱའི་དོན་བྱེད་ཀྱི་རེད་ཨ་ནི་གདུལ་བྱ་ཡིད་འདུན་པར་བྱེད་པའི་གི་འོད་འགྱེད་པ་ལ་སོགས་པའི་སྐུ་རྫུ་འཕྲུལ་གྱི་ཆོ་འཕྲུལ་དེ་ཚོ་ཡང་སྟོན་གྱི་ཡོད་རེད་ཟེར་ལབ་དུས་དེ་བྱེད་ལས་ཀྱི་ཁྱད་པར་དུ་བྱེད་རེ་བ། ད་ཁྱད་པར་ཕྱི་མ་འདི་ནི་ཟེར་ལབ་ན་ཁྱད་པར་ཕྱི་མ་དེ་ག་རེ་རེད་ཟེར་ན་བྱེད་ལས་ཀྱི་ཁྱད་པར་དེ་རེད་བ། ཁྱད་པར་ཕྱི་མ་འདི་ནི་དེ་དག་ཁས་ལེན་དགོས་པའི་གི་རྒྱུ་མཚན་བསྟན་ཏེ་སངས་རྒྱས་ས་ཡི་ཟག་པ་མེད་པའི་ཡོན་ཏན་ཡེ་ཤེས་ཀྱི་ཡོད་རེད་བ། ཡེ་ཤེས་དེ་དག་ཁས་ལེན་དགོས་པའི་གི་རྒྱུ་མཚན་བསྟན་ཏེ། ཡོན་ཏན་དེ་དག་མེད་པ་ཡིན་ན་བདག་རྐྱེན་མེད་པའི་གི་ཕྱིར་ཟེར་ད་ཡོན་ཏན་དེ་དག་ཟེར་ལབ་དུས། ཡེ་ཤེས་ཀྱི་ཡོན་ཏན་དེ་དག་མེད་པ་ཡིན་ན། རེད་བ། ཡེ་ཤེས་ཀྱི་ཡོན་ཏན་དེ་དག་མེད་པ་ཡིན་ན་ནི་བདག་རྐྱེན་མེད་པའི་ཕྱིར། ཡེ་ཤེས་ཀྱི་ཡོན་ཏན་དེ་དག་བདག་རྐྱེན་བྱེད་པ་ལ་བརྟེན་ནས་གདུལ་བྱ་ལ་གཟུགས་སྐུ་རྣམ་པ་གཉིས་སུ་སྣང་བའི་སྒོ་ནས་ཆོས་སྟོན་པ་དང་འོད་འགྱེད་པ་ལ་སོགས་པའི་མཛད་པ་དེ་མཛད་དགོས་ཀྱི་ཡོད་པ་ཡིན་ཙང། མཛད་པ་མཛད་ཡག་གི་བདག་རྐྱེན་དེ་དག་སངས་རྒྱས་ཀྱི་ས་ལ་མེད་པ་ཡིན་ན་ཨ་ནི་དེ་འདྲའི་ཆོས་སྟོན་པ་དང་འོད་འགྱེད་པ་ལ་སོགས་པ་མེད་པའི་ཀྱི་ཐལ་བ་དེ་ཡོད་རེད་ཡིན་པ་ཡིན་ན་ཡང་ཆོས་སྟོན་པ་དང་འོད་འགྱེད་པ་ལ་སོགས་པ་དེ་གཉིས་ཀ་ལ་བའི་མཐོང་ཆོས་ཚུལ་འཆོས་ནི་གཉིས་ཀས་ད་ཡོད་པར་དེ་ཁས་ལེན་གྱི་ཡོད་རེད་བ་ད་གཙོ་བོ་གཙོ་བོ་དེ་དེ་རེད་རེད་བ་སྐུ་གསུམ། འདོད་བྱས་ན་སངས་རྒྱས་ས་ལ་ད་ཡེ་ཤེས་མེད། སྐུ་ཞེས་ནི་ཡེ་ཤེས་ཆོས་སྐུ་རྩ་ནས་ཡོད་མ་རེད་ལབ་ན་འགྲིག་གི་མ་རེད་བ་རྒྱུ་མཚན་དེ་གསུངས་པ་རེད་བ། ད་དེ་ལ་ལན་རྒྱག་དུས་གལ་ཏེ་གཏན་ཚིགས་མ་གྲུབ་སྟེ་རེད་བ། གཏན་ཚིགས་མ་གྲུབ་སྟེ་ལབ་སྟེ་གཏན་ཚིགས་ག་རེ་མ་གྲུབ་ཟེར་ན། ཨ་ནི། ཡེ་ཤེས་ཆོས་སྐུ་དེ་སྐུ་གསུམ་དུ་མ་འདུས་པ་དེ་ལྟ་མ་རེད་ཞེས་ལྟར་ན། སྐུ་དེ་གསུམ་གྱི་རྡུལ་དེ་མ་འདུས་པའི་ཕྱིར་རོ་ཟེར་ནས་གཏན་ཚིགས་དེ་བཀོད་སོང་བ་གོང་ནས། འོ་དེ། དེ་འདྲ་བའི་གཏན་ཚིགས་དེ་མ་གྲུབ་སྟེ། རྟེན་ཅིང་འབྲེལ་འབྱུང་གང་ཡིན་པ་དེ་ཉིད་ཁྱོད་ནི་སྟོང་པར་བཞེད་ཅེས་པའི་ཚུལ་གྱིས་ཆོས་ཉིད་ཀྱི་བདག་རྐྱེན་རེད་བ། ཆོས་ཉིད་ཀྱི་བདག་ཉིད་ཅན་གྱི་རེད་བ། ཆོས་ཉིད་ཀྱི་བདག་ཉིད་ཅན་གྱི་སྐུ་བསྟན་པ་ཉིད་ཀྱིས་གཉིས་སུ་མེད་པའི་ཡེ་ཤེས་ཀྱི་བདག་ཉིད་ཅན་གྱི་སྐུ་བསྟན་པ་ཡིན་པས་ངོ་བོ་ཉིད་ཀྱི་སྐུས་བསྡུས་ཤེ་ན། རེད་བ། ཆོས་ཉིད་ཀྱི་བདག་ཉིད་ཅན་ལབ་སྟེ་ཆོས་ཉིད་ཀྱི་ངོ་བོ་གཅིག་བདག་ཉིད་ཅན་གྱི་སྐུ་བསྟན་གྱི་ཡོད་རེད་བ། ཆོས་ཉིད་ཀྱི་བདག་ཉིད་ལབ་སྟེ་ཆོས་ཉིད་དང་ངོ་བོ་གཅིག་པ་ཡིན་པ་བྱས་སྟོང་གཞི་ཆོས་ཅན་གྱི་ཚོད་དུ་ཡེ་ཤེས་ཆོས་སྐུ་དེའི་རང་བཞིའམ། ཆོས་ཉིད་ཟག་པ་མེད་པ་དེ་ངོ་བོ་ཉིད་སྐུ་བསྟན་གྱི་ཡོད་པ་ཡིན་ཙང་ཆོས་ཉིད་ཀྱི་བདག་ཉིད་ཅན་གྱི་སྐུ་བསྟན་པ་ཉིད། གཉིས་སུ་མེད་པའི་ཡེ་ཤེས་ཀྱི་བདག་ཉིད་ཅན་གྱི་སྐུ་བསྟན་པ་ད་ག་རང། ཆོས་ཉིད་ཀྱི་བདག་ཉིད་ཉིད་ཅན་གྱི་སྐུ་བསྟན་པ་ད་ག་རང་གིས་གཉིས་སུ་མེད་པའི་ཡེ་ཤེས་ཀྱི་བདག་ཉིད་ཅན་གྱི་སྐུ་དེ་ཡང་བསྟན་གྱི་ཡོད་རེད། གཉིས་སུ་མེད་པའི་ཡེ་ཤེས་ཀྱི་བདག་ཉིད་ཅན་གྱི་སྐུ་དེ་ག་རེ་རེད་ཟེར་ལབ་ན་ཡེ་ཤེས་ཆོས་སྐུ་རེད། དེ་འདྲ་བའི་ཡེ་ཤེས་ཆོས་སྐུ་དེ་སྐུ་ག་རེས་བསྡུས་པ་རེད་ཟེར་ན་ངོ་བོ་ཉིད་ཀྱིས་བསྡུས་ཤེ་ན་ངོ་བོ་ཉིད་ཀྱི་སྐུས་བསྡུས་པ་རེད་ཟེར་ལབ་པ་ཡིན་ན། དེ་ལྟ་ན་ལོངས་སྤྲུལ་གཉིས་ཀྱང་དེ་ལྟར་བསྟན་དགོས་པས་སྐུ་ལོགས་པར་མི་སྟོན་པར་འགྱུར་ཏེ་རིགས་པ་མཚུངས་པའི་ཕྱིར་རོ། དེ་འདྲ་ཡིན་པ་ཡིན་ན་ལོངས་སྐུ་དང་སྤྲུལ་སྐུ་གཉིས་ཀྱང་ཆོས་ཉིད་ཀྱི་བདག་ཉིད་ཅན་གྱི་སྐུ་བསྟན་པ་ཉིད་ཀྱིས་ལོངས་སྐུ་དང་སྤྲུལ་སྐུ་དེ་བསྟན་པར་འགྲོ་གི་འདུག་དེ་འདྲ་ཡིན་པ་ཡིན་ན་ལོངས་སྐུ་དང་སྤྲུལ་སྐུ་ཟེར་ནས་ཟུར་དུ་བསྟན་མི་དགོས་པ་ཆགས་འགྲོ་གི་འདུག་ག་དེ་རིགས་པ་མཚུངས་པའི་ཕྱིར་རོ། ད་འདིའི་ལན་ལ་གལ་ཏེ་གསུང་རབ་ལས་སྐུ་གསུམ་དུ་བཀོད་པའི་ཕྱིར་ལོངས་སྤྲུལ་དེ་དག་རྣལ་འབྱོར་པའི་ཀུན་རྫོབ་ཏུ་སྐུ་ལོགས་པར་བཞག་ཅེ་ན། སྐྱེ་དང་ཆོས་ཉིད་ཀྱི་བདག་ཉིད་ཀྱི་སྐུ་བསྟན་པ་ཉིད་ཀྱིས་ད་ག་རང་ལོངས་སྤྲུལ་བསྟན་པ་ལྟར་འགྲོ་གི་ཡོད་རེད་དེ་ཡིན་པ་ཡིན་ན་ཡང་གསུང་རབ་ལས་སྐུ་གསུམ་དུ་རྣམ་པར་གཞག་པ་དང་རྒྱུ་མཚན་གཅིག་གིས་ད་ག་ནང་བཞིན་བྱས་ནས་ལོངས་སྐུ་དང་སྤྲུལ་སྐུ་དེ་དག་རྣལ་འབྱོར་པའི་འདུལ་བྱ་འདུལ་བྱ་དེ་དག་གི་རྗེས་ཐོབ་ཏུ་ཨ་ནི། ཆོས་སྟོན་པ་ལ་སོགས་པའི་མཛད་པ་བྱེད་ཀྱི་ཡོད་པ་ཡིན་ཙང་དེ་ནི་རྣལ་འབྱོར་པའི་ཀུན་རྫོབ་ཏུ་སྐུ་ལོགས་པར་བྱས་རྣམ་པར་གཞག་པ་རེད་ད་ཟེར་ད་རྒྱུ་མཚན་གཉིས་འདྲ་བོ་གཅིག་གསུང་གི་འདུག་ག་རེད་བ་གསུང་རབ་ལས་སྐུ་གསུམ་དུ་གཞག་པ་དང་ཨ་ནི། རྗེས་ཐོབ་ཀྱི་གནས་སྐབས་སུ་སྐུ་ཡི་སྣང་བ་ལ་སོགས་པ་བསྟན་པའི་སྒོ་ནས་ཆོས་སྟོན་གི་ཡོད་ར་བའོ་དེའི་ཆ་ནས་ལོངས་སྐུ་དང་སྤྲུལ་སྐུ་གཉིས་སྐུ་ཟུར་པ་དེ་བཞག་པ་རེད་ཟེར་ལབ་པ་ཡིན་ན། འོ་ན་གཉིས་སུ་མེད་པའི་ཡེ་ཤེས་ཀྱི་སྐུ་ཡང་ལོངས་སྤྲུལ་བཞིན་དུ་སྐུ་ལོགས་སུ་བཞག་དགོས་པར་འགྱུར་ཏེ་གསུང་རབ་ལས་སྐུ་བཞིར་ཡང་བརྗོད་པའི་ཕྱིར་རོ། རེད། གསུང་རབ་ལས་སྐུ་གསུམ་དུ་གསུངས་པའི་རྒྱུ་མཚན་གྱིས་ལོངས་སྐུ་དང་སྤྲུལ་སྐུ་གཉིས་པོ་དེ་སྐུ་ཟུར་པ་ལ་བཞག་གི་ཡོད་པ་ཡིན་ན། ཡེ་ཤེས་ཆོས་སྐུ་དེ་ཡང་སྐུ་ཟུར་པ་ཅིག་བཞག་དགོས་པ་ཡིན་པར་ཐལ་གསུང་རབ་ཀྱིས་ཡེ་ཤེས་ཆོས་སྐུ་ཡང་ཟུར་དུ་གསུངས་པའི་ཕྱིར་ཏེ་གསུང་རབ་ལས་སྐུ་བཞི་རུ་གསུངས་པའི་ཕྱིར་རོ། གསུང་རབ་ལས་སྐུ་བཞི་རུ་ཡང་གསུངས་པའི་ཕྱིར་རོ་ལབ་དུས་སྐུ་གསུམ་དུ་རྣམ་པར་གཞག་པ་ཡང་འདུག་སྐུ་བཞི་རུ་ཡང་རྣམ་པར་གཞག་པ་ཡང་འདུག་ཡང་སྒྲ་དེས། ཞེས་ཟེར་རོ། ད་འདིས། སྤྱི་ཡོངས་ནས་ག་རེ་རེད་ཟེར་ན། ཨ་ནེ་སྐུ་གསུམ་དུ་འདོད་པ་དང་ད་ག་ནང་བཞིན་སྐུ་གསུམ་དུ་འདོད་པའི་གི་འདོད་པ་བརྗོད་བྱས་ནས་དེ་ལ་སྐུ་བཞི་རུ་འདོད་པ་དེ་སོགས་ཀྱིས་དགག་པ་བྱེད་ཀྱི་ཡོད་ཙང་དགག་པ་འདི་འདྲ་འདི་འདྲ་བྱས་ནས་བྱེད་ཀྱི་ཡོད་རེད། འོ་འདུག་སེ་བྱས་ནས་ཞེས་ཟེར་རོ་ཟེར་ཡ་དེ་དེ་བྱས་ར་བ། དེ་ནས་ད་དེ་ལྟ་ན་ཟག་མེད་ཀྱི་ཡོན་ཏན་དེ་དག་ངོ་བོ་ཉིད་ཀྱིས་བསྡུས་པར་སྨྲ་བ་ནི་རྣལ་ལན་ཡིན་ཏེ། ཤཱནྟི་དང་ཨ་བྷྱའི་ལུང་སྔར་དྲངས་པ་ལྟར་རོ། ལབ་དུས་ད་རྗེ་རིན་པོ་ཆེས་སྡོམ་བྱས་ཡོང་དུས་སྒང་ལ། ཨ་ནི་ཟག་མེད་ཀྱི་ཡོན་ཏན་དེ་དག་ཟེར་ལབ་ན་ཟག་པ་མེད་པའི་ཡོན་ཏན་སྡེ་ཚན་ཉེར་གཅིག་ཡོད་རེད་བ། བྱང་ཆུབ་ཕྱོགས་མཐུན་ནས་བྱས་ནས་རྣམ་པ་ཐམས་ཅད་མཁྱེན་ཉིད་དང་ཆོས་ཀྱི་སྐུ་ཞེས་བརྗོད་པ་ཡིན་ལབ་དེ་ད་ཐ་མ་དུ་དྲུག་འོག་མར་དང། ཟག་མེད་མཁྱེན་གསུམ་གྱི་སྡེ་ཚན་དེ་ཐ་མ་ར་བའོ། དེའི་བར་གྱི་ཟག་མེད་ཀྱི་ཡོན་ཏན་དེ་དག་ངོ་བོ་ཉིད་ཀྱིས་བསྡུས་པར་སྨྲ་བ་དེ་རྣལ་ལན་ཡིན་ཟེར་ན་ལན་རྣལ་མ་དེ་རེད་ལན་ངོ་མ་དེ་རེད། ཤཱནྟི་དང་ཨ་བྷྱའི་ལུང་སྔར་དྲངས་པ་ལྟར་རོ། དེ་ཡིན་པའི་རྒྱུ་མཚན་དེ་ལ། ཨ་ནེ་སློབ་དཔོན་ཤཱནྟི་པ་དང་ཨ་བྷྱ་ཀ་རའི་ལུང་སྔར་དྲངས་པ་ལྟར་རོ་ད་འདི་ཡང་དེ་རེད་བ། ཤཱནྟི་པའི་ལུང་དང་ཨ་བྷྱ་ཀ་རའི་ལུང་དེ་རྗེ་རིན་པོ་ཆེ་རང་ཉིད་ཀྱིས་སྔ་མ་ཡ་གིར་དཔེར་ན་སྐུ་གསུམ་དུ་འདོད་པའི་གྱི་འདོད་པ་བརྗོད་པའི་སྐབས་སུ་དྲངས་པ་ལྟར་རོ་དེ་ཟེར་གྱི་ཡོད་རེད་མ་གཏོགས་ཤཱནྟི་པ་དང་ཨ་བྷྱ་ཀ་ར་གཞན་དག་ཅིག་གི་ལུང་དྲངས་པའི་སྐད་ཆ་དེ་མ་རེད། དཔེར་ན། ཨ་བྷྱའི་ཟེར་འབྲེལ་སྒྲ་རྒྱག་འདུག་བ་བྱེད་སྒྲ་རྒྱག་མི་འདུག་བ། ཤཱནྟིའི་ལུང་དང་ཨ་བྷྱའི་ལུང་རྗེ་རིན་པོ་ཆེ་རང་ཉིད་ཀྱིས་ཡ་གིར་སྐུ་གསུམ་དུ་འདོད་པའི་འདོད་པ་བརྗོད་པའི་སྐབས་སུ་སྔར་དྲངས་པ་ལྟར་རོ། དྲངས་བྱས་ནས་ཁོ་རང་སོགས་ཀྱིས་གཙོ་བོ་ད་ལན་འདྲ་མ་སོང་ན་ག་འདྲ་རྒྱག་འདུག་ཟེར་ན། ཟག་མེད་ཀྱི་ཡོན་ཏན་དེ་དག་ངོ་བོ་ཉིད་ཀྱི་སྐུས་བསྡུས་པ་རེད་ད་ཟེར་ནས་ལབ་དགོས་རེད་ལན་ངོ་མ་དེ་དེ་རྒྱག་གི་ཡོད་རེད་དེ་ཡོད་པ་དེ་སྔར་ཨ་བྷྱ་ཀ་ར་དང་ཤནྟི་པ་ཡི་བཞེད་པའམ་ཡང་ན་ལུང་དྲངས་ཡོད་དུས་གང་ལ་དེའི་ནང་ལོགས་ལ་གསལ་གི་འདུག་གཱ་འོ་དོགས་སེ་བྱེད། ད་དེ་ནས་མ་འོངས་ཀྱང་མཐའ་དཀྱིལ་ནས་འགོ་ན་ཟེར་བ། གཟུགས་སྐུ་གཉིས་ཀྱིས་བསྡུས་པར་སྨྲ་ནའང་མི་འཐད་དེ་སོས་ཟེར་ན་ཡེ་ཤེས་ཆོས་སྐུ་དེ་ད་ང་ཚོ་གལ་སྲིད་སྐུ་གསུམ་གྱི་ནང་ལོགས་ལ་འདུས་པ་ཡིན་ན་ངོ་བོ་ཉིད་སྐུའི་ནང་ལོགས་ལ་འདུས་ཡས་མ་གཏོགས་ལོངས་སྐུ་དང་སྤྲུལ་སྐུའི་ནང་ལོགས་ལ་འདུས་པར་དེ་སྨྲ་བ་འགྲིག་གི་མ་རེད་མི་འགྲིག་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། ཨ་ནི་སངས་རྒྱས་ས་ཡི་ཟག་མེད་ཡེ་ཤེས་སྡེ་ཚན་ཉེར་གཅིག་ཟེར་ལ་ཡིན་དུས་གང་ལ་ཡོན་ཏན་དེ་དག་སེམས་དང་སེམས་བྱུང་དེ་དག་ཐུབ་པའི་རང་སྣང་ལ་བཞག་དགོས་ལ། ད་ཡེ་ཤེས་ཆོས་སྐུ་ཡིན་པ་ཡིན་ཙང་སངས་རྒྱས་རང་སྣང་ལ་བཞག་དགོས་ཀྱི་རེད། སྐུ་དེ་གཉིས་ནི་གཞན་སྣང་འབའ་ཞིག་ཡིན་པས་སོ། གཟུགས་སྐུ་རྣམ་པ་གཉིས་པོ་དེ་གདུལ་བྱའི་གཞན་སྣང་འབའ་ཞིག་རེད་བ། ཡིན་པ་ཡིན་ཙང། ཟག་མེད་ཀྱི་ཡོན་ཏན་དེ་དག་གཟུགས་སྐུ་རྣམ་པ་གཉིས་ཀྱིས་བསྡུས་ལབ་ན་འགྲིག་གི་མི་འདུག་ཡོན་ཏན་དེ་དག་ནི་སངས་རྒྱས་རང་སྣང་འབའ་ཞིག་ལ་ཡོད་པ་དང། ཨེ་ནས་གཟུགས་སྐུ་རྣམ་པ་གཉིས་པོ་དེ་གདུལ་བྱའི་གཞན་སྣང་འབའ་ཞིག་ཡིན་པ་ཡིན་ཙང་གཟུགས་སྐུ་རྣམ་པ་གཉིས་ཀྱིས་བསྡུས་ལབ་ཡག་དེ་འགྲིག་གི་མི་འདུག་ཨོ་དེ་གཅིག་གསུངས། ད་སྔ་མ་རྣམས་གཟུགས་སུ་ཤེས་པ་འདུར་མི་རུང་བས་སོ་ཞེས་སྨྲ་བ་ནི། རྣལ་འབྱོར་སྤྱོད་པའི་དབུ་མ་པ་ལ་མི་འཐད་དོ། ད་བོད་སྔ་རབས་པ་དེ་ཚོ་ག་རེ་གསུང་གི་རེད་ཟེར་ལབ་ན། ཨ་ནི་གཟུགས་སྐུ་རྣམ་པ་གཉིས་པོ་དེ། གཟུགས་ལ་ཟ་མ་གོ་དོ་བ་གཟུགས་བྱེད། དེ་ནས་ཟག་པ་མེད་པའི་ཡོན་ཏན་དེ་དག་ཤེས་པ་ཡིན་པ་ཡིན་ཙང། གཟུགས་ལ་ཤེས་པ་འདུ་ཡག་ཡོད་མ་རེད་ད་ཟེར་ནས་བོད་སྔ་རབས་པ་དེ་ཚོས་ལབ་གི་འདུག་དེ་ཡིན་པ་ཡིན་ན་ཡང་རྣལ་འབྱོར་སྤྱོད་པའི་དབུ་མ་པ་ལ་དེ་འཐད་གི་མ་རེད་ད་ད་འདི་ལེགས་བཤད་གསེར་ཕྲེང་གི་འདི་རིགས་འདྲ་བོ་གཅིག་གསུངས་འདྲ་བོ་ཡོད་རེད་ང་ཚོ་ཁོ་དྲི་བ་ཡིན་ན་ར་ད་ག་པར་ཡོད་རེད་ཟེར་ན་བཀའ་བསྟན་བཅོས་སྐབས་སུ་གཅིག་ཡོང་གི་ཡོད་བ་བཀའ་དང་བསྟན་བཅོས་ཐམས་ཅད་གདུལ་བྱའི་རྒྱུད་ཀྱི་ཤེས་པ་སྒྲར་སྣང་བའི་རང་བཞིན་ཡིན་པའི་ཉེས་པ་བུ་སྐྱེ་བོ་དང་བྲལ་ཟེར་དེ་གཅིག་རེད། དེ་ནང་བཞིན་སྐབས་བཞི་པའི་སྐབས་སུ། རྟགས་སྟོན་དེ་བྱེད་ཡོང་དུས་མཐོང་ལམ་པ་ཕྱིར་མི་ལྡོག་པའི་རྟགས་སྟོན་དེ་བྱེད་ཡོང་དུས་གང་ལ། བཅོམ་ལྡན་རིག་རལ་གྱི་འདོད་པ་དེ་མ་རེད་པས་ཀྱེ་དགག་རེད་བ། ག་རེ་རེད་ཟེར་ན་འཕགས་པའི་རྗེས་ཐོབ་ལ་བྱེད་ན་ཡང་འགྲིག་གི་མ་རེད་ཟེར་ལབ་དུས། སྐད་ཅིག་མ། ཤེས་བཟོད་སྐད་ཅིག་མ་བཅུ་དྲུག་གིས་དྲངས་པའི་རྗེས་ཐོབ་ཀྱི། ཨ་ནི། ཐ་སྙད་དེ་སོགས་ལ། དེ་ནས་བྱེད་དགོས་རེད་མ་གཏོགས་ཤེས་བཟོད་སྐད་ཅིག་མ་བཅུ་དྲུག་དེ་ཕྱིར་མི་ལྡོག་པའི་རྟགས་ལ་འགྲོ་གི་མ་རེད་དེ་ག་རེ་རེད་ཟེར་ན། ཨ་ནེ་རྣལ་འབྱོར་པ་འཕགས་པ་རང་རང་གི་ནང་ཕན་ཚུན་མངོན་སུམ་གྱི་ཡུལ་རེད་མ་གཏོགས་གདུལ་བྱ་གཞན་དག་ལ་དེ་སྣང་ཐུབ་གི་མ་རེད་བ་ཟེར་ད་ང་ཚོ་རྣམས་ཀྱིས་ཕྱིར་མི་ལྡོག་པའི་རྟགས་ཟེར་ལབ་དུས་གང་ལ་ཐ་སྙད་བཟུང་སླ་བ་ཟེར་གོ་བ་དེ་ཡོད་མ་རེད་ཟེར་ལ་ཡིན་དེ། དེ་ནས་བཅོམ་ལྡན་རིག་རལ་ཡིན་པ་ཡོད་ཁོང་གིས། ཨ་ནེ་རྗེས་ཐོབ་ཀྱི་ཡེ་ཤེས་ལ་བཞག་ན་ཡང་འགྲིག་གི་མ་རེད་རྗེས་ཐོབ་ཀྱི་ཡེ་ཤེས་དེ་ཡང། འཕགས་པ་ནང་ཕན་ཚུན་ཁོ་ནའི་མངོན་སུམ་སྤྱོད་ཡུལ་མ་གཏོགས་འགྲོ་གི་མ་རེད་བ། དེ་ནས་ད་རྗེས་ཐོབ་དུ། རྗེས་ཐོབ་ཀྱིས་དྲངས་པའི་གི་ལུས་ངག་གི་ཐ་སྙད་ལ་བྱེད་དགོས་ཀྱི་རེད་ཟེར་ལབ་དུས་དེའི་དགག་པ་དེ་ལ་སློབ་དཔོན་འདི་རྣལ་འབྱོར་སྤྱོད་པའི་དབུ་མ་པ་ཡིན་པས་ཤེས་པ་མ་ཡིན་པའི་དངོས་པོ་མི་འཐད་ཟེར་ལབ་རེད་བ། འོ་དེ་དང་འདི་ཚོ་ཡར་མར་སྦྱར་བྱས་ནས། དཔེར་ན་དོགས་དཔྱོད་བྱས་ན་ད་བྱས་ཡོད་རེད་བ་ད་ང་ཚོ། དཔེར་ན། བཀའ་བསྟན་བཅོས་དང་དེ་ག་ནང་བཞིན་བྱས་ནས་སྐབས་བཞི་པའི་ཕྱིར་མི་ལྡོག་པའི་རྟགས་སྐབས་སུ་དང་ད་ད་ལྟ་འདི་སོགས་སུ་ལས་ཡིན་ཏེ། ད། དཔེར་ན་བཀའ་བསྟན་བཅོས་གདུལ་བྱའི་རྒྱུད་ཀྱིས་བསྡུས་པའི་ཤེས་པ་རེད་མ་རེད་ཟེར་ལབ་དུས་དེའི་སྐབས་དུས་ལ། རེད་བ། ཨ་ནི་ཆོས་སྟོན་པ་པོ་གཟུགས་སྐུའི་རྣམ་པ་གཉིས་དང་དེས་བསྟན་པར་སྣང་བའི་ཀྱི་གསུང་རབ་ཡན་ལག་བཅུ་གཉིས་ལྟ་བུའི་གདུལ་བྱའི་ཁྱད་རྣམ་པ་གཅིག་རེད་ཟེར་ཅིག། ཡོང་གི་ཡོད་རེད་བ། དེ་གཅིག་བྱེད། སྐབས་བཞི་པའི་སྐབས་སུ། དེ་ནས་རྗེས་ཐོབ་ཀྱིས་དྲངས་པའི་གི་ལུས་ངག་གི་ཐ་སྙད་ལ་བྱེད་ན་འགྲིག་གི་མ་རེད། སློབ་དཔོན་འདི་རྣལ་འབྱོར་སྤྱོད་པའི་དབུ་མ་པ་ཡིན་ཙང་ཤེས་པ་མ་ཡིན་པའི་དངོས་པོ་བཞེད་གི་མ་རེད་ལབ་ཡག་དེ་ཤེས་པའི་བདག་ཉིད་ལ་གོ་གི་འདུག་གས་ཤེས་པའི་ངོ་བོ་ཡིན་པ་ལ་གོ་གི་འདུག་རེད་བ། ད་ངོ་བོ་ཡིན་པ་ཟེར་དུས་ཤེས་པ་ཡིན་པ་ལབ་ཡག་དེ་ནང་བཞིན་ཕར་འགྲེལ་སྒྲུབ་དུས་སྒང་ལ་ཀུན་གཞིའི་སྐབས་སུ། གསུང་རབ་ཡན་ལག་བཅུ་གཉིས་དེ་ཀུན་གཞིའི་གཟུང་ཆ་མ་རེད་ཟེར་གི་ཚིག་ཟིན་ལ་ཐོབ་པ་རེད་པ། དབང་དོན་ལས་ཀྱི་དྲུག་པའི་ཡུལ་ཀུན་གཞིའི་ཡུལ་དུ་མི་འགྱུར་ཏེ་ཀུན་གཞི་སྒྲ་འཛིན་བྱེད་པའི་ཕྱིར་དྲུག་པ་ཐ་སྙད་ག་ས་ཡོད་ཅེས་འཆད་རེད་ཟེར་ནས་ཡོད་རེད་བ་འོ་དེ་ཚོ་ཕར་ཚུར་སྦྱར་བྱས་ནས་དོགས་གཅོད་བྱས་ན་དེ་ལ་དོགས་གཅོད་ཡག་པོ་བྱས་ཡོད་རེད་བ་དེ་གཅིག་རེད་དེ་ནས་གཉིས་པ་དེ་ལ་ད་ལྟ་འདིའི་སྐབས་སུ་ཡང། དཔེར་ན་སངས་རྒྱས་ས་ཡི་སེམས་སེམས་བྱུང་གི་རིགས་འདི་ཚོ་སྒང་ག་སངས་རྒྱས་རང་སྣང་འབའ་ཞིག་རང་སྣང་རེད་ཟེར་བྱས། གཟུགས་སྐུའི་རྣམ་པ་གཉིས་པོ་དེ་གདུལ་བྱའི་གཞན་སྣང་རེད་ཟེར་ལབ་དུས་སངས་རྒྱས་རང་སྣང་ཟེར་ན་ག་འདྲས་རྒྱག་གདུལ་བྱའི་གཞན་སྣང་ཟེར་ན་ག་འདྲས་རྒྱག། དཔེར་ན་ང་ཚོ་སྐབས་དང་པོ། ཡང་དག་མཐའ་ཡི་སྐབས་སུ་རྣམ་བཤད་ཀྱི་ཚིག་དེ་ཡོད་རེད་བ། སངས་རྒྱས་རང་སྣང་ལ་ཞིང་ཡང་དག་པ་རབ་འབྱམས་འབའ་ཞིག་ཏུ་སྣང་བ་ཟེར་ལབ་ཡོང་དུས་སྒང་ལ་དེ་ལབ་ན་འགྲིག་གི་མ་རེད་སྤྱི་དོན་ནང། ཨ་ནི་དེ་ལྟ་ན་མ་དག་པའི་ཞིང་དེ་སངས་རྒྱས་ལ་མི་སྣང་བར་ཐལ་འདོད་ཟེར་ན་མ་དག་པའི་ཞིང་དེ་མེད་པ་ཆགས་འགྲོ་གི་རེད་ཟེར་ལབ་དུས་སྒང་ལ། སངས་རྒྱས་རང་སྣང་ལ་ཟེར་ལབ་དུས། སྣང་བ་པོ་སངས་རྒྱས་ཁོ་རང་ལ་སྣང་བ་དེ་ག་རང་གི་སངས་རྒྱས་རང་སྣང་ལ་ཡོད་པ་གཅིག་བཞག་གི་འདུག་བ། སངས་རྒྱས་རང་སྣང་ལ། ད་ད་ལྟ་འདི་ཡི་སྐབས་སུ། གཟུགས་སྐུའི་རྣམ་པ་གཉིས་པོ་དེ་སངས་རྒྱས་ལ་སྣང་གི་མ་རེད་བ་གདུལ་བྱའི་གཞན་སྣང་འབའ་ཞིག་རེད་ལབ་ཀྱི་འདུག་ག། རེད་བ། ཨེ་ནས་སངས་རྒྱས་ལ་སྣང་གི་ཡོད་ན་སངས་རྒྱས་རང་སངས་རྒྱས་ལ་མ་སྣང་བ་ཡིན་ན་སངས་རྒྱས་ཡེ་ཤེས་ལ་མ་སྣང་ཟེར་དགོས་འདུག་སངས་རྒྱས་ཡེ་ཤེས་ལ་མ་སྣང་བ་ཡིན་ན་ཤེས་བྱ་མ་ཡིན་པ་ཆགས་འགྲོ་གི་རེད་ཟེར་ནས།

སྔ་མ་ན་གཟུགས་སུ་ཤེས་པར་འདོད་མི་རུང་བས་སོ་ཞེས་སྨྲ་བ་ནི་རྣལ་འབྱོར་སྤྱོད་པའི་དབུ་མ་པ་ལ་མི་ཐིག་ལ་ཡིན་ཏེ་དེ་ཉིད་སྒྲའོ་ཅེས་བྱས་སོ། རྣལ་འབྱོར་སྤྱོད་པའི་དབུ་མ་པ་ཡིན་ན་གཟུགས་ཡིན་ས་ཤེས་པ་འདོད་ཡ་ཡོད་མ་རེད་ལབ་ཡ་ཡོད་མ་རེད་ལབ་དུས་ནི་གཟུགས་ཡང་ཤེས་པའི་ངོ་བོ་ལ་ལས་དེ་ད་ང་ཚོ་རྣམས་ཀྱི་སེམས་ཙམ་པའི་ལུགས་ལ་བྱས་པ་ཡིན་ན་ཤེས་པའི་ངོ་བོ་ཟེར་དུས་ཤེས་པའི་བདག་ཉིད་ཉེར་ལེན་བག་ཆགས་གཅིག་སད་སྟོབས་ཀྱིས་གྲུབ་ཟེར་ཡ་དེའི་སྐད་ཆ་དེ་རེད་དོ་ག་རེ་རེད་དོ་ཞེས་པ་ཁྱེད་གཅིག་གིས་ད་དེ་ནས་སངས་རྒྱས་ས་ཡི་གི་དཔེར་ན་མཚན་དཔེ་ལ་སོགས་པ་དེ་ཤེས་པའི་བདག་ཉིད་དུ་གྲུབ་ཀྱི་ཡོད་པ་ཡིན་ན་སུའི་ཤེས་པའི་བདག་ཉིད་དུ་གྲུབ་ཀྱི་རེད། སངས་རྒྱས་འཕགས་པའི་ཤེས་པའི་བདག་ཉིད་དུ་གྲུབ་ཀྱི་ཡོད་པ་ཡིན་ན། དེ་འཛིན་པའི་གི་རྣམ་མཁྱེན་དང་སངས་རྒྱས་ཀྱི་གཟུགས་སྐུ་གཉིས་པོ་དེ་རེད་པ་གཟུགས་ཕུང་གཉིས་པོ་དེ་ཡང་ན་མཚན་དང་དཔེ་བྱད་དེ་དག་ཉེར་ལེན་བག་ཆགས་གཅིག་སད་སྟོབས་ཀྱིས་གྲུབ་ཀྱི་རེད་དེ་མ་རེད། དེ་ཡིན་པ་ཡིན་ན། སངས་རྒྱས་ས་ལ་བག་ཆགས་ཡོད་པ་ཆགས་འགྲོ། སངས་རྒྱས་ས་ལ་བག་ཆགས་ཡོད་མ་རེད་བ། རེད་བ། འོང་དེ། བག་ཆགས་ཐམས་ཅད་བཅོམ་ཚར་བ་རེད་བ། སངས་རྒྱས་ས་ལ་བག་ཆགས་ཟེར་ཡ་ཡོད་མ་རེད། སྤང་དགོས་ཡ་རེད་དེ་གང་ག་སྤངས་ཚར་བ་རེད་སད་དགོས་ཡ་རེད་དེ་གང་ག་སད་ཚར་བ་རེད་བ། ཡིན་པ་ཡིན་ཙང། དཔེར་ན་སངས་རྒྱས་ཀྱི་སྐུ་གཟུགས་དེ། ཤེས་པའི་བདག་ཉིད་དུ་གྲུབ་ཀྱི་ཡོད་ན། ཨ་ནི། ཁོ་འཛིན་པའི་ཚད་མ་དང་ཉེར་ལེན་བག་ཆགས་གཅིག་སད་སྟོབས་ཀྱིས་གྲུབ་ལ་ཡིན་དུས་གང་ལ། དེ་བག་ཆགས་དེ་ག་རེ་རེད་ཤག། ཐ་མ་འདིར་ཤ་ལ་ཤ་གོ་གི་འདུག་ཁ་བ་ལ་ཁ་གོ་གི་འདུག་ཨོ་འདུག་སེ་བྱས་ནས་བྱས་པ་བྱས་ན་འགྲིག་གི་རོ། ད་ནམ་རྒྱུན་ང་ཚོ་བཀའ་བསྟན་བཅོས་ཀྱི་སྐབས་སུ་བྱས་དེ་གཅིག་པ་རེད་དཔེར་ན་བཀའ་བསྟན་བཅོས་ཀྱི་སྐབས་སུ་ཉན་པ་པོའི་སྐྱེ་བོ་དང་འབྲེལ་སངས་རྒྱས་སངས་རྒྱས་འཕགས་པ་དང་མ་འབྲེལ་ཟེར་གི་རོ། སྟོན་པ་པོ་དང་མ་འབྲེལ་ཟེར་གི་རོ། ད་ཉན་པ་པོའི་སྐྱེ་བོ་དང་འབྲེལ་ཟེར་ལ་ཡིན་དུས་གང་ལ་ཕ་གིའི་གསེར་ཕྲེང་སྡོམ་དང་འབྲས་བུའི་མཆན་འགྲེལ་དེ་ཚོ་བྱས་ན་ཤེས་པའི་བདག་ཉིད་རང་ལ་རྒྱག་གི་འདུག་བ། ཨོ་དེ་འདྲ་ཅིག་བྱས་ནས། ད་དེ་ལ་དཔྱད་པ་འདུག་སེ་བྱས་ན་ཡག་པོ་དུ་རུ་བ། ཨོ་དེ་རེད་དེ་དེ་ཙམ་ཅིག་ཡིན་ད།